ཨ་རིའི་སྲིད་འཛིན་འོས་བསྡུའི་སྐབས་ར་ཤི་ཡའི་སོ་ཉུལ་བ་ཚོས་སིམ་འཛུལ་བྱས་ཏེ་གནས་ཚུལ་རྐུ་འཁྱེར་བྱས་པའི་གནད་དོན་ལ་ཨ་རིའི་གྲོས་ཚོགས་གོང་འོག་གཉིས་ཀྱིས་ཞིབ་དཔྱོད་ཀྱི་ལས་དོན་འགོ་འཛུགས་གནང་འདུག་པ་དང། ར་ཤི་ཡས་ཨ་རིའི་སྲིད་འཛིན་འོས་བསྡུའི་བརྒྱུད་རིམ་ལ་ཐེ་ཇུས་བྱས་ཡོད་པ་དེ་ཡིས་སྐུ་ཞབས Donald Trump སྲིད་འཛིན་ལ་འོས་འདེམས་ཡོང་རྒྱུར་གཞོགས་འདེགས་བྱས་ཡོད་པར་སྐྱོན་འཛུགས་བྱེད་ཀྱི་ཡོད་པ་རེད། སྲིད་འཛིན་ཨོ་བྷ་མས་ཀྱང་ཨ་རིའི་གསང་བའི་ལས་ཁུངས་ཀྱིས་བཏོན་པའི་གནས་ཚུལ་ལ་བསྐྱར་ཞིབ་བྱེད་དགོས་པའི་བཀའ་ཁྱབ་གནང་ཡོད་པ་དང། དེ་ཡང་སྲིད་འཛིན་ཨོ་བྷ་མས་གནད་དོན་དེར་བསྐྱར་ཞིབ་བྱེད་དགོས་པའི་ལམ་སྟོན་བྱེད་དགོས་དོན་ནི། ཨ་རིའི་གསང་བའི་ལས་ཀ་བྱེད་མཁན་ཚོས་ཟླ་བ་མང་པོའི་རིང་ཞིབ་དཔྱོད་དང་གསང་བའི་ལས་ཀ་བྱས་པ་བཅས་གནས་ཚུལ་ཕྱོགས་ཡོངས་ལ་ལྟ་ཞིབ་བྱས་ཏེ། ཨ་རི་བ་མང་ཚོགས་དང། འོས་འདེམས་བྱས་པའི་འཐུས་མི་ཚོས་མ་འོངས་པར་ཨ་རིའི་འོས་བསྡུའི་ནང་ཕྱི་ཕྱོགས་ནས་ཐེ་བྱུས་བྱེད་མཁན་རིགས་མི་ཡོང་བ་འགོག་ཐབས་ལ་ཐབས་ལམ་འཚོལ་བསྡད་ཡོང་ཆེད་ཡིན་ཞེས་གསུངས་ཡོད་པ་རེད། ཨ་རིའི་སྲིད་གཞུང་དང་གྲོས་ཚོགས་གཉིས་ཀྱིས་གནད་དོན་དེ་ཞིབ་དཔྱོད་གནང་རྒྱུའི་ཐག་གཅོད་བྱུང་བ་དེར། སྲིད་འཛིན་ལ་འདེམས་ཐོན་བྱུང་བ་ཏྲོ་ནལ་ཏྲམ་གྱིས་དབུས་གསང་བའི་ལས་ཁུངས་ཀྱིས་ཞིབ་དཔྱོད་བྱས་པ་དེའི་ནང། ར་ཤི་ཡས་གློག་རྡུལ་དྲ་རྒྱར་སིམ་འཛུལ་བྱས་ནས་ཁོང་ལ་རྒྱལ་ཁ་ཐོབ་པ་རེད་ཅེས་བཤད་པ་དེ་ནི་དགོད་བྲོ་བའི་གཏམ་ཞིག་རེད་ཅེས་གསུངས་ཡོད་པ་མ་ཟད། ཁོང་གིས་རེས་གཟའ་ཟླ་བའི་ཉིན་མུ་མཐུད་དབུས་གསང་བའི་ལས་ཁུངས་དང་གསང་བའི་མི་སྣ་ཚོར་སྐྱོན་བརྗོད་གནང་ཡོད་པ་རེད། སྐུ་ཞབས Donald Trump གྱིས་སྲིད་འཛིན་ལས་འཁུར་དངོས་སུ་འགན་བཞེས་གནང་རྒྱུ་ཟླ་བ་གཅིག་གི་གོང་དེར། ཨ་རིའི་དབུས་གསང་བའི་ལས་ཁུངས་ཀྱིས་ར་ཤི་ཡས་ཨ་རིའི་འོས་བསྡུའི་ནང་ཐེ་བྱུས་བྱས་པའི་གནས་ཚུལ་ར་སྤྲོད་བྱས་པར་ཁོང་གིས་སྐྱོན་བརྗོད་གནང་བ་དེས། སྤྱི་མཐུན་ཚོགས་ཁོངས་ཀྱི་གྲོས་ཚོགས་གོང་མའི་དབུ་ཁྲིད Mitch McConnell དང་གྲོས་ཚོགས་འོག་མའི་ཚོགས་གཙོ Paul Ryan གཉིས་དང་བསམ་ཚུལ་མ་མཐུན་པར་གྱུར་ཡོད་པ་དང། ཁོང་རྣམ་གཉིས་ཀྱིས་གནད་དོན་དེར་གྲོས་ཚོགས་གོང་འོག་གཉིས་ཀྱི

ང་ཚོའི་གློག་འཕྲིན་དྲ་རྒྱར་ཕྱིའི་རྒྱལ་ཁབ་གང་ཞིག་གིས་ཐེ་ཇུས་བྱས་པ་དེ་ནི་སེམས་འཚབ་བྱེད་དགོས་པའི་གནད་དོན་ཞིག་ཡིན་པ་དང་དེ་རིགས་ལ་སྐྱོན་བརྗོད་ཤུགས་ཆེར་གནང་གི་ཡོད། འོས་བསྡུ་གོང་ཙམ་ལ་གསང་བའི་མི་སྣ་ཚོས་ར་ཤི་ཡས། ཨ་རིའི་ཆབ་སྲིད་མི་སྣ་དང་སྒྲིག་འཛུགས་བཅས་ཀྱི་དྲ་ཚིགས་ནང་སིམ་འཛུལ་བྱས་པའི་གནས་ཚུལ་ར་སྤྲོད་བྱས་ཡོད། དེ་དག་གིས་གསང་བའི་མི་སྣ་ཚོས་གསང་བ་མ་ཡིན་པའི་ཚན་པར་ཕྱི་བསྒྲགས་བྱས་ཡོད། དེ་ཡང། གནས་ཚུལ་འབྱུང་ཁུངས་སོགས་ཉེན་ཁ་བྲལ་བའི་སྒོ་ནས་ལས་དོན་བྱས་ཡོད། ངོས་ནས་གྲོས་ཚོགས་གོང་མའི་འཐུས་མི་ཤུ་མར་དང། མེག་ཁེན་སོགས་ཀྱིས་གནད་དོན་འདི་སྲིད་དོན་ཚོགས་པའི་ཕྱོགས་སུ་སོང་བའི་གནད་དོན་ཞིག་མ་ཡིན་པའི་དགོངས་འཆར་གསུངས་ཡོད་པ་དེར་མོས་མཐུན་བྱེད་ཀྱི་ཡོད་ཅེས་གསུངས་འདུག་ཡང་ཁོང་གིས་མུ་མཐུད་གསུངས་དོན་ལ། ར་ཤི་ཡ་ནི་ཨ་རིའི་མཐུན་ཕྱོགས་རྒྱལ་ཁབ་ཞིག་མིན་པ་དང། ར་ཤི་ཡ་ནི་ཨ་རིར་ལམ་ལྷོང་མི་ཡོང་བ་བྱེད་མཁན་ཞིག་ཡིན་པ་ཤེས་རྟོགས་བརྒྱུད་ཞིབ་འཇུག་གི་ལས་དོན་འདི་བྱེད་དགོས་ཀྱི་རེད་ཅེས་གསུངས་འདུག། གྲོས་ཚོགས་འོག་མའི་ཚོགས་གཙོ་པོལ་རཱ་ཡན་གྱིས། གྲོས་ཚོགས་ཀྱིས་ཞིབ་དཔྱོད་བྱས་པ་དེ་ཡིས་སྐུ་ཞབས་ཏྲོ་ནལ་ཏྲམ་ལ་རྒྱལ་ཁ་ཐོབ་པ་དེར་དོགས་གཞི་བཟོ་རྒྱུ་མེད་ན་ཡང། ཨ་རིའི་འོས་བསྡུའི་ནང་ཕྱིའི་རྒྱལ་ཁབ་གང་ཞིག་གིས་ཐེ་བྱུས་བྱས་པ་དེ་ངོས་ལེན་གཏན་ནས་བྱེད་ཐུབ་ཐབས་མེད་པ་ཞིག་ཡིན་པ་མ་ཟད། ལྷག་པར་ར་ཤི་ཡས་ཐེ་གཏོགས་བྱས་ཡོད་པ་དེ་ནི་དམིགས་བསལ་གྱི་དཀའ་རྙོག་ཅིག་རེད་ཅེས་གསུངས་འདུག། འོན་ཀྱང་སྐུ་ཞབས Donald Trump གྱི་མགྲིན་ཚབ་པ Jason Miller གྱིས་དབུས་གསང་བའི་ལས་ཁུངས་ཐག་གཅོད་དེ་ནི་སྲིད་འཛིན་ལ་འོས་འདེམས་བྱུང་བ Donald Trump ལ་རྒྱལ་ཁ་ཐོབ་པ་དེ་ཡང་དག་པ་ཞིག་མ་ཡིན་པར་བཟོ་ཐབས་ཤིག་རེད་ཅེས་འགྲེལ་བརྗོད་བྱས་འདུག་ར་ཤི་ཡས་ཨ་རིའི་འོས་བསྡུ་ནང་སིམ་འཛུལ་བྱས་པའི་ནག་འཛུགས་སྐོར་ལ་སྐུ་ཞབས Trump གྱི་འོས་བསྡུའི་སྐབས་ཁ་གཏད་མང་གཙོ་ཚོགས་པའི་སྲིད་འཛིན་འོས་མི Hillary Clinton གྱི་འོས་བསྡུའི་དྲིལ་བསྒྲགས་ལས་ཁུངས་ཀྱིས་འགྲེལ་བརྗོད་གང་ཡང་བྱས་མེད་ན་ཡང་རེས་གཟའ་ཟླ་བའི་ཉིན Hillary Clinton གྱི་འོས་བསྡུ་དྲིལ་བསྒྲགས་ལས་ཁུངས་འགན་འཛིན། John Podesta ཡིས། སྲིད་འཛིན་ཨོ་བྷ་མ་སྲིད་གཞུང་གིས། ར་ཤི་ཡས། ཨ་རིའི་འོས་བསྡུ་ནང་ཐེ་བྱུས་བྱས་པའི་གསང་བའི་གནས་ཚུལ་རྣམས་ཡོངས་བསྒྲགས་གནང་དགོས་པའི་དགོས་འདུན་བཏོན་ཡོད་པ་རེད། ཨ་རིའི་སྲིད་འཛིན་འོས་བསྡུའི་ནང། སྤྱི་ཡོངས་འོས་ཤོག་གྲངས་འབོར་ལྕམ Hillary Clinton ལ་ཐོབ་ཡོད་ན་ཡང། འོས་བསྡུའི་འཐུས་ཚབ་ཀྱི་གྲངས་ཐོ་སྐུ་ཞབས Donald Trump ལ་ཐོབ་ནས། སྲིད་འཛིན་ལ་འོས་འདེམས་ཀྱི་རྒྱལ་ཁ་སོན་པར་གསལ་བསྒྲགས་བྱས་ཡོད་པ་རེད། John Podesta ཡིས་སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་དགུ་ཉིན་འོས་བསྡུའི་འཐུས་ཚབ་ཚོས་དངོས་གཞིའི་འོས་མ་འཕེན་གོང་གསང་བའི་གནས་ཚུལ་དེ་དག་ཕྱི་བསྒྲགས་བྱེད་དགོས་པའི་རེ་འདུན་ཡང་བཏོན་ཡོད་པ་རེད། སྲིད་འཛིན་ལ་འོས་འདེམས་བྱུང་བ་སྐུ་ཞབས Donald Trump གྱིས Exxon Mobil རྡོ་སྣུམ་བཟོ་ཚོང་ཁང་གི་འགན་འཛིན Rex Tillerson ཕྱི་སྲིད་དྲུང་ཆེའི་མི་འགྲོར་མིང་འདོན་བྱས་ཡོད་པ་དེར་སྤྱི་མཐུན་ཚོགས་པའི་གྲོས་ཚོགས་གོང་མའི་འཐུས་མིའི་ཁོངས་ནས་གཏན་འཁེལ་རྒྱབ་སྐྱོར་གནང་རྒྱུར་ཐུགས་མི་བདེ་བ་གནང་མཁན་མང་དུ་འགྲོ་བཞིན་ཡོད་པ་དང། Rex Tillerson དང་ར་ཤི་ཡའི་སྲིད་འཛིན Vladimir Putin གཉིས་སེམས་ཐག་ཉེ་བོ་ཡོད་པ་དེ་ཡིས་གྲོས་ཚོགས་འཐུས་མི་ཚོས་སེམས་འཚབ་གནང་གི་ཡོད་པ་རེད།